ལས་རིམ་ནས་གསན་ཞུ་གི་ཡིན་པ་རེད། མི་དམངས་རྣམ་པ་ཚོ། འདི་ཨ་ས་གའི་བ་ནི་ལས་རིམ་ནི་ཁྱེད་རང་ཚོ་ལ་ཨ་ས་སྟེར་མཁན་གྱི་ལས་རིམ་དྲང་པོ་གྱི་འགྲོ་སྟངས་དང།

ཡི་གེ། ཀ་ཀལ། ཡིན་གྱི། ས་ཆ་འདི་བལ་ཡུལ་རེད། མི་གེ། འདི་ལས་རིམ་ལ་ཐུགས་རྗེ་ཆེ་ཞུ་གི་ཡིན་ནོ།

ཡབ་ཡེ་ཤུ་གི་དོན་འདི་ཁྱེར་ནས་ང་འོང་པ་རེད། ཡེ་ཤུ་གི་ལས་ནི་མི་མང་ཚང་མའི་གི་ཐོག་ལ་ཡང་ང་བཀྲ་ཤིས་བདེ་ལེགས་ཞུ་གི་ཡིན་ནོ། དེ་རིང་གི་ལས་ནི་ཚང་མ་ཨ་གའི་རེ་ཌི་ཡོ་ཉན་མཁན་གི་མི་མང་གི་རེད། དེ་རེ་ཌི་ཡོ

ཡང་ང་ཡབ་དཀོན་མཆོག་གི་དོན་ལ་སྨོན་ལམ་ཅིག་ཞུ་གི་ཡིན་ནོ་ཞེས། ཡབ་དཀོན་མཆོག་ཁྱོད་ལ་ཕྱག་འཚལ་ལོ། ཡབ་དཀོན་མཆོག་གི་འགྲོ་སྟངས་ཀྱི་ཐོག་ནས་ང་ཡང་དེ་རིང་འདིའི་རེ་ཌི་ཡོ་གི་བར་ནས་མི་མང་ཚང་མའི་གི་བར་ལ་སླེབས་པའི་སྐབས་ལ་རོགས་རམ་བྱེད་གནང་བ་དེ་ཐུགས་རྗེ་ཆེ་ཞུ་གི་ཡིན་ནོ་ཞེས། ངའི་གི

རོགས་རམ་གནང་རོགས་གནང་ཞེས་བདུད་དེ་ལ་ཧ་ལ་བསྐྱུར་རོགས་གནང་རོགས་གནང་ཞེས་མེད་མ་སེ་མ་ན་ཁོས་གི་ཡང་ང་ལ་དེ་ག་དེ་བཙོག་པ་བྱེད་གི་བསམ་བློ་ཁོས་གི་བཏང་གི་རེད་དེ་ཐོག་ལ་ཁྱོད་གི་ང་མི་མང་ཚང་མའི་གི་བར་ལ་ང་རང་གི་འདི་ཡེ་ཤུ་ཁྱོད་རང་གི་འགྲོ་སྟངས་དེ་ངའི་མི་མང་ཚང་མའི་གི་བར་ལ་སླེབས་པའི་གི་སྐབས་ལ། ཁྱེད་རང་གི་རོགས་རམ་གནང་རོགས་གནང་མེད་རེད་ང་ཡང་མི་མང་ཚང་མའི་ག་བར་ནས་ཁྱོད་ལ་ཡང་འདིའི་རེ་ཌི་ཡོའི་ཐོག་ནས་སྨོན་ལམ་ཅིག་ཞུ་གི་ཡིན་ནོ་ཞེས་ཨ་མེན། ཡ་ད་དེ་རིང་གི་འདིའི་རེ་ཌི་ཡོའི་ཐོག་ནས་ཡང་ང་ཡབ་ཡེ་ཤུ་བའི་དོན་གི་ཐོག་ནས་འོ་དེ་ཅིག་ཁྱེར་ཏེ་འོང་བ་རེད་དཀོན་མཆོག་གི།

རྒྱུ་བ་ཁོང་གིས་གནང་པ་རེད་ཁོང་གིས་རང་གི་ཁྱིམ་གྱི་འགྲོ་སྟངས་དང་ཅི་ཚང་གི་ཁོང་གི་གཏེར་གྱི་ཐོག་ནས་ཨོ་རང་གི་ཁོང་གི་དོན་དག་གི་ཐོག་ལ་འགྲོ་དགོས་ཀྱི་ཡིན་པ་རེད། དེ་ལ་ཡབ་ཡེ་ཤུ་གི་འདི་གསུངས་གནང་དེ་འདུག་ཨེ་ཁོང་གི་རྩ་རང་ལ་ཨོ་རང་བཞུགས་ཁུག་དགོས་གི་ཡོད་དོ་ཞེས་ཡབ་ཡེ་ཤུ་གི་འདི་གི་དོན་ལ་མི་མང་ཚང་མ་ཨོ་རང་འགྲོ་ཁུག་ན་དེ་ཡག་པོ་ཡོང་བ་རེད་སྨྲས་ཏེ་དཀོན་མཆོག་གིས་གསུངས་གནང་དེ་ཡོད་པ་རེད། ཡབ་ཡེ་ཤུ་གི་མདུན་ལ་མི་མང་ཚང་མ་ལ་ཕེབས་རོགས་གནང་ཞེས། ང་དེ་ག་ལ་གསུང་རབ་ཞུ་གི་ཡིན་ནོ་ཞེས་ཡབ་ཡེ་ཤུ་གི་མདུན་ལ་ཡབ་ཡེ་ཤུ་གི་བཀའ་ལ་ཡབ་ཡེ་ཤུ་གི་འགྲོ་སྟངས་ལ་བའི་བལ་དེ་ལམ་རེད་བའི་བལ་དེ་ཅི་མ་སེ་མ་ན་བའི་བལ་དེ་ལག་པ་ལ་ཁེར་ནས་གང་ཨ་ལ་མ་ན་ཨོ་རང་ཅི་དོན་དག་ལ་མ་ནས་བའི་བལ་ཁུར་ནས་འགྲོ་དགོས་བལ་བ་བའི་བལ་དེ་ཨོ་རང་གི་རྗིང་བལ་དག་གི་སྲུང་མ་རོགས་པ་རེད།

དེ་ནས་ཨོ་རང་ལ་རྒྱབ་སྐྱོར་ཡག་པོ་བྱེད་དགོས་ཡོད་དོ་ཞེས་མི་ཚང་པོས་སྨྲས་པས་ཨོ་རང་ལ་ཡིད་ཆེས་ཡག་པོ་བྱེད་དགོས་ཡོད་དོ་ཞེས་སྨྲས་ཏེ་དཀོན་མཆོག་གིས་གསུང་གནང་དུ་ཡོད་པ་རེད། མི་མང་ཚང་མ་གི་བར་ལ་དཀོན་མཆོག་སླེབས་དགོས་ཡོད་དོ་ཞེས་ཁོ་ཚོར་ཅི་ཚང་དགོས་ལ་དཀོན་མཆོག་གི་ཐུགས་རྗེ་གཟིགས་དགོས་ཡོད་དོ་ཞེས་ཨོ་རང་ལ་དེ་ཡབ་ཡེ་ཤུ་གི་མདུན་ལ་མི་མང་ཚང་མ་དེ་ཕེབས་རོགས་གནང་སྨྲས་ཏེ་ང་ཡང་དེ་རིང་གི་དེའི་དུས་ཚོད་ལ་ཁྱེད་ཚོ་མི་མང་ཚང་མ་ལ་ཞུ་གི་ཡིན་ནོ་ཞེས་དེས་སྨྲས་ཏེ་ཡང་དུས་ཚོད་འདི་རེད་དེ་རིང་གི་དུས་ཚོད་འདི་རེད་ཡང་འཚོ་གཞེས་འཚོ་གཞེས་ཕེབས་ཀྱི་འདུག་དེ་དུས་ཚོད་ལ་མི་མང་ཚང་མ་དེ་ཡང་ཕེབས་གནང་ཟིན་ང་འདི་ལ་ཐུགས་རྗེ་ཆེ་ཞུ་གི་ཡིན་ནོ་ཞེས། ཡང་སང་ཉིན་འདི་གའི་བར་ལ་མི་མང་ཚང་མ་གི་བར་ལ་ཡབ་ཡེ་ཤུ་གི་དོན་གྱི་འགྲོ་སྟངས་དང་ཡབ་ཡེ་ཤུ་གི་དོན་གྱི་ཅི་ཚང་སྐོར་ཞིག་ཡང་ང་ཁེར་ནས་འོང་གི་ཡིན་ནོ་ཞེས། དེ་ད་ནས་ཁྱེད་ཚོ་མི་མང་ཚང་མ་དེ་ཕེབས་གནང་ཟིན་དེ་ལ་ཕེབས་རོགས་གནང་ཟིན་ཡོག་ལས་རེ་ཌི་ཡོ་མང་པོ་ཉན་ཟིན་དེ་ལ་ང་ཡང་འོར་ཆེ་ཞུ་གི་ཡིན་ནོ་ཞེས་སང་ཉིན་དེ་གི་སྐབས་ལ་མི་མང་ཚང་མ་གི་བར་ལ་ང་སླེབས་གི་ཡིན་ནོ་ཞེས་དེ་ལ་ང་ཐུགས་རྗེ་ཆེ་ཞུ་གི་ཡིན་པ་རེད་ཡང་སང་ཉིན་དེ་གི་དུས་ཚོད་གི་ནང་ལ་ཁྱེད་ཚོ་མི་མང་ཚང་མ་གི་བར་ལ་ཡང་སླེབས་པའི་སྐབས་ལ་ཡང་ཨོ་རང་ཡབ་ཡེ་ཤུ་གི་དོན་གྱི་འགྲོ་སྟངས་དང་དཀོན་མཆོག་གི་འགྲོ་སྟངས་དེ་དང་དང་ཅི་ཚང་གོ་བཞི་ཡང་ཁེར་ནས་ང་ཁྱེད་ཚོ་མི་མང་ཚང་མ་གི་བར་ལ་ང་སླེབས་གི་ཡིན་པ་རེད། རེ་ཌི་ཡོ་ཉན་མཁན་གྱི་མི་མང་འདི་དུས་ཚོད་དེ་ནས་གཏམ་དང་ཡབ་ཡེ་ཤུ་གི་ཆོས་ཀྱི་གསུང་རབ་ཚང་མ་སྨྲས་ཏེ་དུས་ཚོད་དེ་དེ་རྫོགས་པ་རེད། དེ་རིང་གི་ལས་རིམ་ལ་ཕེབས་གནང་ནས་དེ་ལ་ང་ཡང་ཐུགས་རྗེ་ཆེ་ཞུ་གི་ཡིན་ནོ། སང་ཉིན་ཡང་འདི་གི་དུས་ཚོད་ལ་ཨོ་རང་ཚང་མ་ཡང་ཨ་ས་གི་སན་དེས་དང་འགྲོ་སྟངས་དང་ཅི་ཚང་སྒོ་ཁེར་ནས་ང་ཡང་འོང་གི་ཡིན་ནོ། ཐུགས་རྗེ་ཆེ། ཨ་ས་ཀི་བ་ནི་རེ་ཌི་འོ་གི་ཚོགས་པའི་གི་མི་མང་ཚང་མ་ལ་དགུང་བཟང་ཞུ་གི་རེད་བཀྲ་ཤིས་བདེ་ལེགས་ཨ་མེན། ལས་རིམ་ཨ་ས་ཀི་བ་ནི་རེད། Voice of Hope། ཨ་ས་ཀི་བ་ནི Seven Day Adventist ཚོགས་པའི་གི་ཐོག་ནས་ཁྱོད་ཚོ་མི་མང་གི་གསན་ཏེ་ཡོད་པ་རེད་འདིའི་ལས་རིམ་འདི་གཟའ་ཕུར་བུ་དང་གཟའ་པ་སངས་གི་དུས་ཚོད་ལ་རེ་ཌི་འོ་ནས་མི་མང་ཚང་མའི་གི་བར་ལ་གསན་མྱོང་གི

བཞིན་དང། གི་ལས་རིམ་ལ་མཇལ་གི་རེད། དེ་རིང་གི་ང་ཁྱོད་ཚོ་མི་མང་ཚང་མ་ལ་དགུང་བཟང་ཞུ་གི་ཡིན་ནོ་བཀྲ་ཤིས་བདེ་ལེགས།